དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་གི་ནང་ལ་འགྲོ་བ་མི་ཡི་ཐོབ་ཐང་གི་ཐད་ལ་དུས་བཀག་བསྐྱར་ཞིབ་ཐེངས་བརྒྱད་པ་བརྒྱུད་སྐྱོང་གནང་ཕྱོགས་ཀྱི་ལས་དོན་ཚོགས་འདུ་འཚོགས་པའི་སྐབས་སུ ྋགོང་ས་མཆོག་གི་ཡང་སྲིད་སྐོར་གླེང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང།

རྒྱ་ནག་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་གླེང་སློང་གནང་བ་དང་འབྲེལ་ནས། བསམ་འཆར་ཁག་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་ཡོད་པ་དང་ཚོགས་མི་རྒྱལ་ཁབ་སུམ་ཅུ་སོ་དྲུག་གིས་ཚོགས་འདུ་ཡི་སྔོན་ཚུད་ནས་རྒྱ་ནག་ལ་དྲི་བ་བཏང་ཡོད་པ་རེད། དེ་ཡང་ཁེ་ན་ཌ་གཞུང་གི་རྒྱལ་ཚོགས་སྐུ་ཚབ་ཀྱི་ངོས་ནས་རྒྱ་ནག་གི་སྐུ་ཚབ་ལ་རྒྱལ་སྤྱི་ཡི་ཁྲིམས་ལུགས་གཞིར་བཟུང། བོད་མིའི་དབུ་ཁྲིད་གོང་ས་ཏཱ་ལའི་བླ་མ་མཆོག་གཙོས་པ་གི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམས། བོད་མི་ཚོར་འདེམས་སྒྲུག་དང་བསྐོ་བཞག་རང་དབང་ཐོག་བྱེད་ཐུབ་རྒྱུ་ལ་ལས་དོན་ཇི་ཡོད་དང་ཇི་ལྟར་སྤེལ་བ་གི་སྐོར་སྔ་དོན་ཡིག་ཐོག་གི་དྲི་བ་གནང་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་གཙོས་པ་གི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམ་པ་བོད་པ་རང་ཉིད་ཀྱིས་འདེམས་སྒྲུག་གི་ཐད་ལ་ཐེ་བྱུས་མ་བྱེད་རྒྱུ་ཡི་ཡོངས་གྲགས་ཀྱི་གསལ་བསྒྲགས་ཤིག་གནང་ཐུབ་པ་རེད་དམ་ཅེས་ཨ་རི་ཡི་སྔ་དོན་དྲི་བ་གི་ནང་ལ་འཁོད་ཡོད་པ་རེད་འདུག་ད་དུང་བོད་མི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་དང་བོད་ཀྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་དེ་བཞིན་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་སོགས་ཀྱི་ད་ལྟ་ཡི་གནས་བབ་དང་གང་དུ་ཡོད་མེད་སྐོར་ཡང་སྔ་དོན་དྲི་བ་གི་ནང་འཁོད་ཡོད་པ་རེད་འདུག་ཡང་འཇར་མ་ནི་གི་སྐུ་ཚབ་ཀྱི་ངོས་ནས་ད་ལྟ་ཡི་ཆར་བོད་ཀྱི་མངའ་ཁུལ་གྱི་ནང་ལ་སློབ་ཕྲུག་བརྒྱ་ཆ་ག་ཚོད་བཅའ་སྡོད་སློབ་གྲྭ་ཁག་གི་ནང་ལ་བཅུག་ཡོད་མེད་དང། བོད་པའི་སློབ་ཕྲུག་རྣམས་ཀྱི་ཕ་མ་ཚོར་བུ་ཕྲུག་རྣམས་བཅའ་སྡོད་སློབ་གྲྭ་ཁག་གི་ནང་ལ་བཅུག་རྒྱུ་ཡི་རང་དབང་ཡོད་མེད་དང། གལ་སྲིད་བུ་ཕྲུག་དེ་དག་བཅའ་སྡོད་སློབ་གྲྭ་ཁག་གི་ནང་ལ་མ་བཏང་བ་ཡིན་ན་ཉེས་ཆད་ཡོད་མེད་དང་སློབ་གྲྭ་དེ་དག་གི་ནང་ལ་བོད་ཡིག་སློབ་ཚན་ཁྲིད་ཀྱི་ཡོད་མེད་སྐོར་སོགས་དྲི་བ་གནང་ཡོད་པ་རེད་འདུག།

འགྲོ་བ་མིའི་ཐོབ་ཐང་རྩིས་མེད་གཏོང་བ་སོགས་མཚམས་འཇོག་བྱེད་རྒྱུ་ལ་ལས་དོན་ག་རེ་སྤེལ་རྒྱུ་ཡིན་མིན་གྱི་སྐོར་རྒྱ་ནག་ལ་སྔ་དོན་དྲི་བ་གི་ནང་བཀོད་ཡོད་པ་རེད་འདུག་གཞན་ཡང་ཡོ་རོབ་ཀྱི་རྒྱལ་ཁབ་སྦེལ་ཇམ་དང་ནེ་ཐེར་ལན་ཏྲི། སུའི་ཙི་ལན་ཏྲི་དང་དབྱིན་ཡུལ་སོགས་རྒྱལ་ཁབ་ཁག་གི་རྒྱལ་ཚོགས་ཀྱི་སྐུ་ཚབ་རྣམས་ཀྱིས། གོང་ཞུས་ལྟར་རྒྱ་ནག་གིས་འགྲོ་བ་མི་ཡི་ཐོབ་ཐང་གཏོར་བཤིག་གཏོང་བའི་གནས་ཚུལ་ཁག་གི་ཐོག་ལ་དྲི་བ་གནང་ཡོད་པ་རེད་འདུག་རྒྱལ་ཚོགས་ཀྱི་ནང་གི་རྒྱ་ནག་གི་སྐུ་ཚབ་ཀྱིས་ཚོགས་མི་རྒྱལ་ཁབ་ཁག་གིས་བཏོན་པ་གི་བསམ་འཆར་ལམ་སྟོན་དེ་དག་ལ་རྒྱ་ནག་དང་རྒྱ་ནག་མི་དམངས་ཀྱི་གནས་སྟངས་དང་མཐུན་པའི་ཐོག་ནས་བལྟ་རྒྱུ་ཡིན། ཡིན་ན་ཡང་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་དེ་ཆབ་སྲིད་ཀྱི་ཐོག་ལ་བེད་སྤྱོད་བྱས་པ་ཡིན་ན། དེ་ནི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་བའི་གི་ལངས་ཕྱོགས་དང་མཐུན་གྱི་མེད་ཅེས་འགྲེལ་བརྗོད་བྱས་ཡོད་པ་དང་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་གི་ནང་ཚུད་ལན་འདེབས་བྱ་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད་འདུག།

གཞོན་སྐྱེས་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་སྐོར་གྱི་ཟབ་སྦྱོང་གནང་བཞིན་ཡོད་པ་རེད། བོད་དོན་འཐབ་རྩོད་པ་ཚོ་ལ་འབྲེལ་ལམ་དང་ལས་འགུལ་ངོ་བོ་གནང་ཕྱོགས་བཅས་ལ་དམིགས་པའི་གི་སྦྱོང་བརྡར་དེ་བཞུགས་སྒར་རྡ་རམ་ས་ལར་ཕྱི་ཚེས་ཉི་ཤུ་རྩ་དྲུག་ནས་ཉི་ཤུ་རྩ་དགུ་གི་བར་ཉི་མ་བཞི་གི་རིང་ལ་གནང་གི་ཡོད་པའི་གི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ནང་གནས་ཚུལ་བཀོད་ཡོད་པ་རེད།

བོད་ནང་དང་བཙན་བྱོལ་ནང་གི་བོད་མི་རྣམས་ཀྱིས་ཁོར་ཡུག་ཇི་ལྟར་ཞིག་གི་ནང་ལ་གདོང་ལེན་གནང་དགོས་ཤར་གྱི་ཡོད་པ་དེ་ཤེས་རྟོགས་གནང་དགོས་པའི་གི་སྐོར་གསུངས་ཡོད་པ་རེད། ཁོང་གིས་ད་དུང་རྒྱ་ནག་གཞུང་གིས་བོད་ནང་འཆར་གཞི་ལྡན་པའི་གི་ཐོག་ནས་བོད་མི་ཚོར་རང་དབང་སྤྲོད་ཀྱི་མེད་པ་མ་ཟད། བོད་ས་རྒྱ་ཡུལ་དུ་བསྒྱུར་ཆེད་བོད་མི་ཡི་ངོ་བོ་རྩ་མེད་བཟོ་རྒྱུ་ཡི་ཁོར་ཡུག་དེར་བོད་རིགས་གཞོན་སྐྱེས་རྣམས་ཀྱིས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་ལ་བརྟེན་ནས་དེ་སྔ་བྱུང་མྱོང་མེད་པའི་གི་བཙན་བྱོལ་བོད་མི་ཡི་སྤྱི་ཚོགས་ཤིག་དང་བོད་རང་དབང་གི་ལས་འགུལ་སྤེལ་འོས་ཀྱི་གནས་བབ་ཞིག་ཡོད་པ་དེ་ནི་ནམ་ཡང་བརྗེད་ཐབས་མེད་སྐོར་གསུངས་ཡོད་པ་རེད། གོང་ཞུས་ཟབ་སྦྱོང་དེར་བོད་ཀྱི་གཞོན་ནུའི་ཚོགས་པ་དང་བུད་མེད་ལྷན་ཚོགས་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་གནས་ཉམས་ཞིབ་པ་བཅས་ཀྱི་འགོ་ཁྲིད་ཁག་ཅིག་མཉམ་ཞུགས་གནང་ཡོད་པ་རེད་འདུག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། གསར་འགྱུར་མུ་མཐུད་དུ་ཉན་རོགས་ཞུ། ནིའུ་ཡོག་གི་གློ་སྨོན་ཐང་སྐྱིད་སྡུག་གི་གཟའ་ཉི་མ་ཡི་བོད་ཡིག་སློབ་གྲྭ་གི་སློབ་མ་བདུན་བཅུ་ཙམ་ལ་བོད་ཀྱི་རིག་གཞུང་དང་སྐད་ཡིག་སོགས་སློབ་ཁྲིད་ཀྱིས་ཕན་ཐོགས་ཆེན་པོ་བྱུང་ཡོད་པ་རེད་འདུག་དེ་ཡང་ནིའུ་ཡོག་གི་གློ་སྨོན་ཐང་སྐྱིད་སྡུག་གིས་ནིའུ་ཡོག་གྲོང་ཁྱེར་དུ་སློབ་གྲྭ་གི་ཆེད་དུ་ཁང་པ་ཞིག་ཉོས་ཏེ་གཟའ་མཇུག་རིག་གཞུང་སློབ་གྲྭ་འཚོགས་བཞིན་ཡོད་པ་དང་གཟའ་མཇུག་རིག་གཞུང་སློབ་གྲྭ་དེ་ལ་སློབ་མ་མི་གྲངས་བདུན་བཅུ་ལྷག་ཙམ་ཞིག་ཡོད་པ་ཚོ་ལ་སོ་སོ་ཡི་ཕ་མེས་ཀྱི་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་པ་རེད། དེ་ཡང་སྐྱིད་སྡུག་ཚོགས་གཙོ་བཟང་པོ་ལགས་ཀྱིས་ངོ་སྤྲོད་གནང་བའི་གི་ནང། ཨ་རིའི་ནིའུ་ཡོག་ཏུ་འབྱོར་པའི་གི་བལ་ཡུལ་གྱི་གློ་སྨོན་ཐང་གི་ཡུལ་མི་འགའ་ཤས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རེས་གཟའ་ཉི་མ་ཡི་རིག་གཞུང་སློབ་གྲྭ་ཚོགས་འགོ་ཚུགས་ནས་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་དང་བོད་ཀྱི་སྐད་ཡིག་སློབ་སྦྱོང་བྱེད་ཐབས་སུ་གཟའ་ཉི་མ་ཉིན་གྱི་སློབ་གྲྭ་བཙུགས་ནས་ད་བར་སློབ་མ་མི་གྲངས་བདུན་བཅུ་ལྷག་ཙམ་བྱས་ཡོད་པ་དང། ཉིས་སྟོང་ཉི་ཤུ་གི་ལོར་ནིའུ་ཡོག་གི་ཁུན་སི་ས་གནས་སུ་ཡོང། གློ་ཉམས་ཞིབ་སྐྱིད་སྡུག་ཚོགས་པ་གིས་ཚོགས་ཁང་ཞིག་ཉོས་ནས་མ་འོངས་པར་ཐོག་བརྩེགས་གཉིས་ཅན་གྱི་ཁང་པ་རྒྱག་རྒྱུ་དང་ཐོག་བརྩེགས་གཅིག་དེ་སློབ་གྲྭ་གི་ཆེད་དུ་བཀོལ་སྤྱོད་གཏོང་རྒྱུ་ཡི་འཆར་གཞི་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། ཡང་རྒན་ལྷག་པ་ལགས་ཀྱིས་སློབ་མ་རྣམས་ལོ་ཚད་ཆེ་ཆུང་གི་ཆ་ནས་དཀའ་ངལ་ཡོད་ཀྱང་རིམ་བཞིན་ངོ་ཤེས་པར་གྱུར་ནས་རིག་གཞུང་སློབ་གྲྭར་དགའ་མོས་བྱེད་ཀྱི་འདུག་པ་དང་ཡང་ཚེ་རིང་ཆོས་སྒྲོན་ལགས་ཀྱིས་ཀྱང་རང་གི་བུ་ཕྲུག་གཉིས་སློབ་གྲྭ་ལ་གཏོང་བཞིན་ཡོད་པ་དང་སློབ་གྲྭར་སོང་ནས་ཕན་ཐོགས་ཆེན་པོ་འདུག་ཅེས་སོགས་འགྲེལ་བརྗོད་བྱས་ཡོད་པ་རེད་འདུག་ཡང་སུད་སི་དང་ལེག་ཏན་སི་ཏན་བོད་རིགས་ཚོགས་པ་ཡི་ཁྱབ་ཁོངས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭ་གི་སྲོལ་རྒྱུན་བོད་གཞས་གཙང་མ་ཡི་འགྲན་བསྡུར་ཐེངས་གཉིས་པ་དེ་གནང་ཡོད་པ་རེད་འདུག། དེ་ཡང་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་སུད་སི་དང་ལེག་ཏན་སི་ཏན་བོད་རིགས་ཚོགས་པ་ཡི་ཁྱབ་ཁོངས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭ་ཡི་སྤྱི་ཁྱབ་འགན་འཛིན་ཚེ་དབང་མི་བཞི་ལགས་ཀྱིས། འདི་ག་རླུང་འཕྲིན་ཁང་ལ་གོང་ཞུས་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་གི་སྲོལ་རྒྱུན་བོད་གཞས་གཙང་མ་ཡི་འགྲན་བསྡུར་གོ་སྒྲིག་བྱེད་དགོས་པའི་དམིགས་ཡུལ་ཇི་ཡིན་གྱི་སྐོར་འགྲེལ་བརྗོད་གནང་བའི་ནང། ད་ཐེངས་རྒན་གཞོན་ཚང་མས་དེང་སང་གི་འཁྲབ་རྩལ་ལ་དབྱིངས་འུར་ནས་སྲོལ་རྒྱུན་གྱི་གཞས་སྣ་ཁག་ཉམས་རྒུད་འགྲོ་བཞིན་ཡོད་པ་ལ་བརྟེན་ནས་ཉམས་པ་སླར་གསོ་མི་ཉམས་གོང་འཕེལ་ཡོང་ཐབས་ཀྱི་ཆེད་དུ། ཆུང་བྱིས་པའི་དུས་ནས་བོད་ཀྱི་སྲོལ་རྒྱུན་གྱི་གཞས་སྣར་དོ་སྣང་ཡོང་བའི་དམིགས་ཡུལ་བཟུང་གི་ཡོད་པ་ཅེས་སོགས་གསུངས་ཡོད་པ་རེད། ཨ་སྲོལ་རྒྱུན་ལ་ནི་ང་རང་ཚོ་བོད་ཆོལ་ཁ་གསུམ་ལ་ཡང་ད་བོད་གནའ་རབས་ཀྱི་གཞས་གནའ་བོའི་གཞས་ཡོད་ར་ཕ་མེས་ཀྱི་གཞས་དེ་ནི་གཞས་རྙིང་པ་ཆེ་ར་འདི་ང་ཚོ་ཉམས་འགྲོ་གོ་ར་འུ་འདི་མི་ཉམས་རྒྱུན་འཛིན་ཡོང་ཡང་ཆེད་དུ་ཨ་ནི་གཙོ་བོ་འདི་སེམས་བཅངས་ནས་ཟློས་གར་རྒན་ལགས་དང་ཚང་མ་བོད་སློབ་འགན་འཛིན་བརྒྱུད་ནས་ང་ཚོའི་ཁ་ལག་ཏུ་ཨིན་ཇི་སྐད་དང་མ་སོ་ན Promote ཤུགས་ཆེན་པོ་བྱེད་གོ་ར་སྲོལ་རྒྱུན་ལ་ཤུགས་རྒྱག་གོ་ཡོད་ས། ཡང་ད་རེས་ཀྱི་བོད་གཞས་གཙང་མ་ཡི་འགྲན་བསྡུར་གྱི་སྐུ་མགྲོན་གཙོ་བོ་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་དབྱིངས་ལགས་ཀྱིས་གསུངས་ན། དགེ་རྒན་ཚོགས་ཆུང་སོ་སོ་གིས་བོད་ཡིག་སློབ་ཁྲིད་ཀྱི་འགན་ཐུན་མོང་གིས་ཕན་ཚུན་ཞབས་འདེགས་གནང་བའི་བཀའ་དྲིན་ལ་བརྟེན་ནས་གྲུབ་འབྲས་ཐོན་པ་ཞིག་ཡིན་པའི་སྐོར་དང། ལྷག་པར་དུ་བོད་ནང་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭ་བཙུགས་ནས་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་བཅས་པ་རྩ་མེད་བཟོ་བཞིན་ཡོད་པའི་སྐོར་གསུངས་ཡོད་པ་རེད། ཨ་ནི་དམིགས་བསལ་གྱིས་ད་བོད་ལ། རྒྱ་མི་དམར་པོའི་གཞུང་གི་སྲིད་ཇུས་ངན་པ་འདི་འོག་ལ། བསྟན་བྱ་བསླབ་གྲྭ། བཙན་དབང་གིས་གཏན་འཇགས་སློབ་གྲྭ་མང་པོ་ཅིག་བཙུགས་ཡོད་དུས་ད་ནི་ཨ་ནི། ཁོ་རང་ཚོ་ལ་བོད་པའི་གི་རིག་གཞུང་གོམས་གཤིས་གཤིས་ཀ། སྐད་ཡིག་སྦྱང་ཡ་གི། གོ་སྐབས་མེད་དུས་ད་ནི་ཨ་ནི་ང་ཚོ་དམིགས་བསལ་གྱིས་བོད་གི་ཕྱི་ལོགས་ནས་ཕྱི་རྒྱལ་ལ། ག་ལ་ཡོད་དུས་ག་ལ་ཡོད་མཁན་དེ་གས་གིས་ཨ་ནི་གི་ང་ཚོའི་རིག་གཞུང་སྐད་ཡིག་གོམས་གཤིས་དེ་གས་སྦྱང་ཡ་དེ་དམིགས་བསལ་གྱིས་གལ་ཆེན་པོ་ཆགས་དེ་བྱས་ཙང་གི་དོན་ང་ཚོ་ལ་ལས་འགན་སྔར་ལས་ལྷག་ག་ཅིག་ཡོད་པ་ཅིག་གི་ཚོར་བ་རག་ཡོད། ཡང་སྐབས་དེ་དུས་འབེན་རྒྱང་ནས་ཕེབས་པའི་གི་ནོར་བུ་ཚེ་རིང་ལགས་ཀྱིས་སོ་སོ་ཡི་གཟིགས་ཚུལ་དེ་འདྲ་གསུངས་ཡོད་པ་རེད། བྱས་ཙང་ད་མང་ཆེ་ད་ལྟ་ངེད་ཀྱི་འདུག་ས་དུས་ནས་དེ་ཆེ་ཁོང་ཚོ་རྒྱབ་དེ་ནས་ཡ་ཟི་ནས་བཏང་བྱས་འདུག་ཨ་ཡ་སི་དི་ལ་བ་རེད་ད་རྒྱབ་དེ་ནས་ཁྲེག་དེ་བཏང་བྱས་ནས་འདུག་བྱས་ནས་བོད་ཆས་བྱས་ནང་ངེད་མང་པོ་འདུག་བ་ད་དེ་རིང་རིག་གཞུང་ཉིན་མོ་ཡིན་ཙང་ང་ཚོ་དངོས་གནས་དམིགས་བསལ་གྱི་ད་ནང་རང་ཚོ་སྲོལ་རྒྱུན་གྱི་དེ་རོལ་ཆ་ཡིན་ན་རེད་སྲོལ་རྒྱུན་གྱི་ད་གཞས་འཁྲབ་ང་རང་ཚོའི་ང་རང་ཚོ་སྲོལ་རྒྱུན་གྱི་འཁྲབ་སྟོན་བྱས་ཡོད་རེད་པ་ལ།

ཨུ་མ་ཤང་ཀར་བི་ཡས་ཟེར་ནས་ཁོང་ཁོང་ལོ་བརྒྱད་ཅུ་གྱ་དགུ་ཕྱིན་འགྲོ་རྗེས་ཁོང་ལོ་དོག་པོ་དེ་རེད་ཤག་ཁོང་ལ་བོས་གནང་སོང། དེ་ནས་ལེགས་སྦྱར་གཅིག་པོ་དེ་ངའི་མིང་ཕབ་པའི་ལོ་དེ་ཤག་དེའི་སྔོན་ནས་ད་སི་ཝི་དེ་འདྲས་བཏང་ཤོག་སི་ལབ་ཤ་ནིང་ནི་ཕ་སོ་སོའི་བྱས་རྗེས་འདྲ་པོ་བཏང་དུས་ཡོན་ཁོ་རང་ཚོ་ཚོགས་ཆུང་ཞིག་འདུག་དེ་ནས་ལེགས་སྦྱར་ཐོག་ནས་དེ་ང་རེད་གསུམ་པ་དེ་དང་ད་པཱ་ལི་དེ་དེ་ཟེར་འདི་དགེ་སློང་གསལ་པོ་ཞིག་པ་ནས་མི་རབས་ནས་ཡིན་འགྲོ་ཞིག་འདུག་ཁོང་ལ་བོས་རེད། ཡང་ད་རེས་ཁོང་ལ་དེ་ལྟ་བུ་ཡི་ཆེ་བསྟོད་ཀྱི་གཟེངས་ཐོབ་པར། མ་འོངས་པར་ནང་པ་སངས་རྒྱས་པ་གི་ཆོས་དར་སྤེལ་དང་འཛིན་སྐྱོང་སྤེལ་གསུམ་གི་ཐད་ལ་སྐུ་ལས་རྒྱག་རྒྱུ་ཡི་སེམས་ཤུགས་བསྐྱེད་ཡོད་སྐོར་གསུངས་ཡོད་པ་རེད། འོ་འདི་འདྲའི་མཁས་པ་ཞིག་རག་ཡོང་གི་རེད། གང་ཡིན་ཟེར་ན་ནམ་རྒྱུན་ད་སྤྱི་ཚོགས་ནང་མང་ཆེ་ད།

རྒྱ་གར་ནང་ལོགས་ལ་ལས་ཀ་དང་ཕྱི་རྒྱལ་ཚང་མ་བསྡོམས་བྱས་ནས་ཁོང་ཚོའི་ཆ་རྐྱེན་ཞིག་འདུག་གནང་གི་འདུག་འདུག་ཟེར་ཞིང། དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་བོད་ས་སྐྱ་རྒྱལ་པོ་ཡི་སྒང་ཤིང་ཚང་དུ་འཁྲུངས་པ་ཞིག་དང་སྐབས་དེར་བོད་ལ་རྒྱ་ནག་གི་བཙན་འཛུལ་དང་དྲག་གནོན་གྱི་འོག་ནས་ཁོང་ཕ་མ་སྤུན་མཆེད་དང་མཉམ་དུ་འབྲས་ལྗོངས་བརྒྱུད་དེ་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པིར་བཙན་བྱོལ་དུ་འབྱོར་ཡོད་པ་རེད་འདུག་ཁོང་ཆུང་དུས་འཛིན་གྲྭ་བརྒྱད་པ་གི་བར་སྦེ་ལ་ཀོ་པིའི་བོད་གཞུང་སློབ་གྲྭ་དང་དེ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནས་བརྒྱད་ཅུ་གྱ་གཉིས་ཀྱི་བར་ཝ་ར་ན་སིའི་གཙུག་ལག་སློབ་གཉེར་ཁང་དུ་སློབ་གཉེར་དང་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ནས་བརྒྱད་ཅུ་གྱ་ལྔ་གི་བར་རཱཇ་པུར་ས་སྐྱ་མཐོ་སློབ་ཏུ་སློབ་གཉེར་གནང་ཡོད་པ་རེད་འདུག་དེ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གི་བར་ཝ་ར་ན་སིའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དགེ་རྒན་དང་དེ་ནས་མཐོ་རིམ་གཙུག་ལག་སློབ་དཔོན་གྱི་ལས་རོགས་དང་མཐར་གཙུག་ལག་སློབ་དཔོན་སོགས་ཀྱི་ཐུགས་འགན་མང་པོ་ཞིག་བཞེས་ནས་ལོ་ངོ་སུམ་ཅུ་སོ་བརྒྱད་ཙམ་གྱི་རིང་ནང་པ་སངས་རྒྱས་པ་ཡི་ཆོས་དར་སྤེལ་དང། འཛིན་སྐྱོང་སྤེལ་གསུམ་གི་ཐད་ལ་ཞབས་འདེགས་རླབས་ཆེན་བསྒྲུབས་ཡོད་པ་རེད་འདུག། ཡང་བལ་ཡུལ་གྱི་ངོས་ནས་རྒྱ་ནག་གཅིག་ཅེས་པའི་གི་སྲིད་ཇུས་དེ་ལ་ཆོད་སེམས་བརྟན་པོ་གྱི་ཐོག་ནས་བཟུང་རྒྱུ་ཡིན་པའི་སྐོར་རྒྱ་ནག་གི་སྐུ་ཚབ་ཚོགས་ཆུང་ཞིག་བལ་ཡུལ་གྱི་ནང་ལ་གཞུང་འབྲེལ་གཟིགས་སྐོར་གནང་བའི་སྐབས་སུ་ནན་བརྗོད་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཡི་ཉིན་རྒྱ་ནག་དམར་ཤོག་ཚོགས་པ་ཡི་རྒྱལ་སྤྱིའི་འབྲེལ་ལམ་ལྷན་ཁང་གི་བློན་ཆེན་གཞོན་པ་སུན་ཧའེ་ཡན་གྱིས་བལ་ཡུལ་གྱི་སྲིད་བློན Pushpa Kamal Dahal དང་དམར་ཤོག་ཚོགས་པ་ཡི་ཚོགས་གཙོ Sharma Oli རྣམ་གཉིས་དང་མཇལ་འཕྲད་གནང་ཡོད་པ་རེད། བལ་ཡུལ་གྱི་རྒྱལ་ས Kathmandu གསར་ཤོག་གི་ཐོག་ལ་གནས་ཚུལ་སྤེལ་བའི་གི་ནང་བལ་ཡུལ་གྱི་སྲིད་བློན་དང་རྒྱ་ནག་གི་བློན་ཆེན་གཞོན་པ་གཉིས་མཇལ་འཕྲད་གནང་བའི་གི་སྐབས་སུ་བལ་ཡུལ་དང་རྒྱ་ནག་གི་འབྲེལ་བའི་གི་གནས་བབ་དང།

མཚན་ཐོ་སྟོན་གྱི་ཡོད་པ་བཞིན། ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་པད་མ་བྷུ་ཤན་གཟེངས་རྟགས་བཞེས་མཁན་མཚན་ཐོ་ཐོན་ཡོད་པའི་གི་མི་གྲངས་བཅུ་བདུན་གྱི་ཁྲོད། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་ཆོས་ཕྱོགས་ཀྱི་སྤྱི་ཚོགས་ཞབས་ཞུ་རྒྱ་ཆེ་གནང་བ་ལ་གཟེངས་རྟགས་དེ་འབུལ་རྒྱུ་ཡིན་པ་རེད་འདུག། རིན་པོ་ཆེ་མཆོག་ལ་རྒྱལ་ཁབ་ཀྱི་ཆེས་མཐོ་ཤོས་གཉིས་པ་ཡི་གཟེངས་རྟགས་འབུལ་རྒྱུ་ཡི་གཏམ་བཟང་ཐོས་པ་ལ་ལ་དྭགས་ཡུལ་མི་དང་བོད་མི་འགའ་ཤས་ཀྱིས་འདི་ག་ཡི་རླུང་འཕྲིན་ཁང་ལ་རང་རང་གི་སེམས་ཚོར་བརྗོད་ཡོད་པ་རེད། ཡང་རིན་པོ་ཆེའི་སྐུ་འཚོ་བཞུགས་པའི་གི་སྐབས་སུ་ལ་དྭགས་ས་གནས་སུ་བོད་མི་ཚོ་དང་འབྲེལ་བ་ཇི་ཡོད་ཀྱི་སྐོར་ལ་འཇམ་དབྱངས་ཤེས་རབ་ལགས་ཀྱིས་གསུངས་ཡོད་པ་རེད། དུས་རྒྱུན་དུ་ང་རང་ཚོ་བོད་པ་དང་གོང་ས་མཆོག་འབྲེལ་བའི་གནད་དོན་ག་འདྲས་ཅིག་ཡིན་ན་ཡང་རིན་པོ་ཆེ་གིས་འཛེམ་ཟོན་མེད་པའི་ཐོག་ནས་རྒྱབ་སྐྱོར་གནང་ཡ་ད་དེ་ཚོ་ཧ་ཅང་གི་ཚད་མཐོ་པོ་རེད། ང་རང་ཚོ་བོད་པ་ལ་བཀའ་དྲིན་དེ་ནི་ཆབ་སྲིད་ཀྱི་ཐོག་དང་བོད་དོན་རྒྱབ་སྐྱོར་གྱི་ཐོག་ལ་ཡིན་པ་བྱེད་ནི་ཆོས་ཕྱོགས་ཀྱི་ཆ་ནས་ད་རིན་པོ་ཆེ་གི་ས་ནས་བཀའ་དབང་བཀའ་ཆོས་ཞུ་ཡ་དང་ནི་ང་རང་ཚོ་གི་བོད་བོད་པ་དང་འབྲེལ་བའི་རྒྱལ་བའི་ཞབས་རིམ་དང་དེ་འདྲས་ཀྱི་ཐོག་ལ་རིན་པོ་ཆེ་ཚོགས་མགོན་དུ་བཅའ་ཡ་ནི་བྱང་ཐང་འགྲོ་བ་བྱེད་ན་ང་རང་ཚོ་ལོ་ལྟར་རིག་འཛིན་གདུང་སྒྲུབ་ཀྱི་ཆོ་ག་ཅིག་དེ་འདྲས་སྐྱོང་གནང་གི་ཡོད་རེད་འདི་ལ་རིན་པོ་ཆེ་ལོ་མང་བསྟུད་ནས་ཁོང་ཕེབས་ཡ་རིན་པོ་ཆེ་གིས་དུས་རྒྱུན་དུ་གོང་ས་མཆོག་གི་འཁྲུངས་སྐར་འདྲ་བྱས་ནས་ང་ཚོ་མཉམ་དུ་བཏང་དགོས། འདི་འདྲས་གསུངས་ནས་བོད་པ་དང་དཔེ་མི་སྲིད་ཀྱི་བློ་ཐག་ཉེ་པོ་ནི་བཀའ་དྲིན་ཆེན་པོ་རེད་ལབ་ནས་དེ་འདྲས་ཞུས། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་རྟོགས་ལྡན་རིན་པོ་ཆེའི་སྐུ་ཕྲེང་དགུ་པ་དཀོན་མཆོག་བསྟན་འཛིན་ཐུབ་བསྟན་བསྟན་པའི་རྒྱལ་མཚན་མཆོག་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོ་ཡི་ཟླ་བ་གཉིས་པ་ཡི་ཚེས་བཅུ་གསུམ་གི་ཉིན་ལ་དྭགས་ལ་ལོག་ཡུལ་དུ་སྐུ་འཁྲུངས་ཡོད་པ་དང། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པ་ཡི་ཚེས་བཅུ་གཅིག་གི་ཉིན་དགོངས་པ་རྫོགས་ཡོད་པ་རེད་འདུག།

དེ་ལྟར་ཐོབ་པ་ལ་ཤེས་སྤྱོད་གཉིས་ལྡན་གྱི་དགེ་རྒན་ཚད་ལྡན་ཞིག་དགོས་པ་ཧ་ཅང་གལ་ཆེན་པོ་ཡིན། དགེ་རྒན་ཚོའི་ངོས་ནས་དུས་ནས་དུས་སུ་སོ་སོའི་ཁྱད་ལས་གོང་མཐོར་གཏོང་དགོས་པ་གལ་ཆེན་པོ་རེད་ཅེས་བདེ་གཤེགས་ལས་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་གསུང་གི་འདུག། ད་སྤྱི་དང། དགེ་རྒན་ལས་དེ་ད་ང་རང་དགེ་རྒན་གཅིག་ཡིན་པའི་ཆ་དེ་འདྲས་ལ་ཡིན་མེད་རུང། སྤྱི་དང་དགེ་རྒན་ལས་དེ་ད་ལས་ཀ་ཚང་མ་ནང་ལོགས་ནས་ང་རང་གིས་ག་རེ་མཐོང་ལབ་ན་ཡག་ཤོས་ཤིག་མཐོང་གི་འདུག་ར། ཨ་ནི་དགེ་རྒན་འདི་ག་རེད་ལབ་ན། ཕྲུ་གུ་མང་པོ་ཅིག་མི་མང་པོ་ཅིག་གི་མདུན་ལམ་བསྐྲུན་མཁན་རེད། དེ་འདྲ་སོང་ཙང་ད་ང་རང་ཚོའི་ད་ལྟ་ཤེས་རིག་ལས་ཁུངས་ནས་དང་དུ་བླངས་ནས་ཨ་ནི་དགེ་རྒན་རྣམ་པ་ལ་ཆེད་ལས་ཡར་རྒྱས་སྟབས་དཔེ་གལ་ཆེན་པོ་རེད། དགེ་རྒན་ཅིག་གིས་དཔེར་ན་ང་བོད་ཡིག་དགེ་རྒན་ཡིན་དུས་བོད་ཡིག་གི་རྨང་གཞི་དང་སྤྱིར་བཏང་དགེ་རྒན་ཚང་མ་ལ་སོ་སོའི་གི་བབས་པའི་ད་སློབ་སྦྱོང་ཡོད་ཡིན་ན་ཡང་འདིའི་སྒང་ལ་ད་ལྟའི་དུས་ཚོད་ལ་བབས་པའི་ང་ཚོ་ག་རེ་ཡར་རྒྱས་བཏང་ཡ་ཆ་རྐྱེན་བསྐྲུན་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ནི་ང་རང་གི་བསམ་ཚུལ་ཡང་འདི་རང་རེད་ཤག་དགེ་རྒན་ཆེད་ལས་དེ་དཔེ་ཡིན་གཅིག་མིན་གཅིག་ཡར་རྒྱས་འགྲོ་འདུག་ར་དགེ་རྒན་དེ་ཡིག་ཐག་ང་ཤེས་ཀྱི་ཡོད་ལབ་སྟེ་མ་བསྡད་པ་བྱས་དུས་ནས་དུས་སུ་སོ་སོའི་གི་ལེགས་བཅོས་ཡོད་ར་ནོར་ད་ནོར་བ་ད་མ་རེད་དེ་ཡིན་ནའི་སོ་སོ་གི་མ་ཚང་བ་དེ་ཚང་བ་བཟོ་ཡག་ར་དགེ་རྒན་གི་སློབ་ཁྲིད་དེ་ཐབས་ལམ་དེ་ཡག་ཏུ་བཟོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག། རྩ་བའི་བོད་མི་སྒྲིག་འཛུགས་ཤེས་རིག་ལྷན་ཁང་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཤེས་ཡོན་གྱི་བསྟི་གནས་ཁག་གིས་དགེ་རྒན་གྱི་ཆེད་ལས་གོང་མཐོར་ཡོང་བ་ལ་དམིགས་ནས་དུས་ནས་དུས་སུ་སྦྱོང་བརྡར་སོགས་སྤྲོད་མུས་ལ། ཉེ་བས་ཀྱང་ཤེས་རིག་ལས་ཁུངས་ཀྱི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་ལ་དམིགས་ནས་སྦྱོང་བརྡར་ཞིག་སྤྲད་ཡོད་ཅིང། དེ་ཡི་ནང་རྒན་ལགས་ཁག་ཅིག་མཉམ་ཞུགས་ཀྱི་གོ་སྐབས་ཐོབ་ཡོད་པའི་ཁྲོད་ཁོ་མོ་ལ་ཡང་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཐོབ་པ་བརྒྱུད། ཁོང་གིས། ད་ལན་གྱི་སྦྱོང་བརྡར་འདི་ནི་ཁོ་མོ་ལ་སློབ་མ་ཚོ་ལ་ཤེས་ཡོན་ཚུལ་གྱིས་སྤྲོད་ཐུབ་ཐབས་སོགས་ཀྱི་ཐད་དེ་སྔོན་མ་ཤེས་པ་མང་པོ་ཞིག་གསར་དུ་ཤེས་ཏེ་སྦྱོང་བརྡར་འདི་ཕན་ཐོགས་ཆེན་པོ་བྱུང་སོང་ཞེས་གསུངས་ཀྱི་འདུག། ལགས་འོང་སྤྱིར་བཏང་ང་ཚོ་དུས་ནས་དུས་སུ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ལས་གཞི་མང་པོ་ཞིག་བསླབ་གྲྭ་ནང་འགྲོ་དང་འགྲོ་བཞིན་པ་རེད། ད་ཡིན་ན་ཡང་ད་ལྟ་ང་རང་རྡ་རམ་ས་ལ་ལ། དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ཟབ་སྦྱོང་ལ་ཡར་བཅར་ནས་ད་ང་རང་ལ་སྤྱིར་བཏང་ག་རེ་ལབ་ན། ང་ཚོ་མང་པོ་ཅིག་བྱས་ད་འདི་ནང་ལོགས་ལ་ང་ཚོ་མཉམ་རུབ་ཀྱི་བྱེད་སྒོ་བྱས་ཡང་ང་ཚོ་དཔེ་ཀློག་ལ་ནི་ཁག་ཁག་བྱས་ར། ཡང་སོ་སོའི་གི་སྒེར་གྱི་ཆེད་ལས་ཡར་རྒྱས་ལབ་ནི་ད་མ་འདྲ་བ་དཔེ་མང་པོ་གནང་གོ་ར། ད་འདི་གནང་བའི་སྐབས་སུ་ཁ་ཤས་ཁ་ཤས་ཅིག་ང་ཚོ་དེ་ནོར་བསྡད་བཞག། ད་བྱེད་སྟངས་བཞུ་ར་འོང་དེ་ནོར་བསྡད་བཞག་ཨ། སྐབས་དེ་དུས་ད་ང་ཚོ་ཁ་རྩང་འདི་ནོར་བཞག་ད་ང་ཚོ་འདི་ག་རེ་ཡར་བཟོ་བཅོས་རྒྱག་དགོས་ཚོད་འགྲིག་པ་བཟོ་དགོས་འདུག་ཨ་ནི་དེ་འདྲས་བྱེད་ན་ང་ཚོ་སློབ་མ་ལ་ཡག་ཏུ་ཕན་ས་རེད་ཟེར་ནི་ཨ་ནི་དེ་འདྲས་དེ་ང་ཚོ་ཡག་པོ་བྱེད་འདི་ལྟ་ག་ལ་བ་ཞིབ་ཚགས་པོ་བྱེད་ན་ཧ་གོ་སོང་ལགས་འོང། སྤྱིར་བཏང་མ་སུ་རི་བོད་ཁྱིམ་སློབ་གྲྭའི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་གཏོང་སྟེ་དགེ་རྒན་སྤུས་ཚད་དང་ལྡན་པ་འབའ་ཞིག་གསོ་སྐྱོང་ཐུབ་ཐབས་ལ་དམིགས་ནས་མི་རྒྱུ་གཉིས་ཆར་གྱི་འགྲོ་གྲོན་ཕངས་མེད་བཏང་སྟེ་རྒྱུན་གཏན་ནས་ཕྱི་ཕྱོགས་ནས་ཆེད་ལས་མཁས་དབང་གདན་ཞུ་དང་དེ་བཞིན་མ་སུ་རི་བོད་ཁྱིམ་ཁྱབ་ཁོངས་རང་གི་དགེ་རྒན་ཕན་ཚུན་བར་སྦྱོང་བརྡར་སྤྲོད་རེས་ཀྱི་ལས་གཞི་སྤེལ་མུས་ཡིན་པ་རེད་འདུག་ཁོང་གིས་རང་ཉིད་དགེ་རྒན་ཞིག་ཡིན་པའི་ཆ་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་མ་འོངས་པའི་མི་རབས་གསར་པ་ཚོ་ལ་མདུན་ལམ་སྟོན་ཐུབ་མཁན་ཞིག་དགོས་པ་གལ་ཆེན་པོ་སོང་སོ་སོའི་ངོས་ནས་སློབ་མ་ཚོ་ལ་ཤེས་བྱ་ཡོན་ཏན་གང་ཞིག་བསླབ་དགོས་ཀྱང་བསླབ་གཞིའི་ཤེས་ཡོན་གྱིས་ཕྱུག་པ་ཙམ་མ་ཟད་གནའ་དེང་ཟུང་འབྲེལ་གྱི་ཁྲིད་ཐབས་བྱས་ཏེ་སློབ་མ་རྣམས་ཤེས་བྱ་དང་ཀུན་སྤྱོད་གཉིས་འདྲེས་ཆ་ཐོབ་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུང་གི་འདུག། ད་བྱེད་སྟངས་འདི་ཚོ་གཉིས་ཀ་གལ་ཆེན་པོ་རེད་ལབ་བྱས། ཁ་ཅིག་ན་ན། དགེ་རྒན་ཞིག་དུས་དང་པོ་སོ་སོའི་རྒྱུད་ལ་ཡོད་པའི་ཤེས་ཡོན་འདི་ག་ན་ད་ཤེས་ཡོན་འདི་མུ་མཐའ་མེད་པ་སོང་ཙང་ག་ཚོད་ཤེས་མེད་ན་དེ་ག་གི་སྤུ་གུ་ལ་ཡག་ག་འཇུག་ཐུབ་ཡ་བྱས་ཨ་འདི་མཉམ་དུ་སློབ་ཁྲིད་ཐབས་ལམ་འདི་འདི་ལས་ཡག་ཏུ་བཏང་ན་ད་གཉིས་ཀ་བསྡོམས་ནས་ད་དངོས་གནས་ཁོ་རང་གིས་མདོར་ན་སྤུ་གུ་དེ་ལ་རང། སློབ། དགེ་རྒན་ག་རེ་བསླབས་ནས་སློབ་ཁྲིད་ག་རེ་བྱས་ནས་འཇུག་པ་དང་ཨ་ནི་ཟུག་པ་ཕན་ཐོགས་ཆེ་བ་ཡོང་གི་རེད་ལབ་བྱས། བདེ་ཤེལ་ལི་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་ཆུང་དུས་ནས་འཛིན་རིམ་དགུ་པ་བར་ཌལ་ཧོ་སི་དང་འཛིན་རིམ་བཅུ་པ་ནས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཞུགས་ཏེ་སློབ་དཔོན་ཐོན་ཡོད་པ་དང། དེ་ནས་རྡ་ཤོད་བོད་ཁྱིམ་སློབ་གྲྭར་ལོ་བཞི་ཡི་རིང་དགེ་རྒན་དང་བདེ་ཤེལ་ལི་བོད་ཁྱིམ་སློབ་གྲྭའི་ནང་ད་བར་ལོ་བརྒྱད་མ་ཟིན་ཙམ་དགེ་རྒན་གྱི་ཕྱག་ལས་གནང་ཡོད་པ་རེད་འདུག། སྤྱིར་བཏང་ང་རང་གཞི་རིམ་འདི་ཌལ་ཧོ་སི། སློབ་གྲྭ་ནས་བྱས། འདི་རྗེས་ལ་འཛིན་གྲྭ་བཅུ་པ་ལ་བཅུ་པ་ནས་ང་ག་རེ་ཝ་ར་ཎ་སིའི་མཐོ་སློབ་ལ་བགྲོད་ཡིན། འདི་ནི་ང་རང།

ད་དེའི་བོད་ཡིག་དགེ་རྒན་བྱེད་ཆེད་དུ་ང་ག་པར་འགྲོ་དགོས་རེད་ལབ་ནས་ཨ་ནི་རྒན་ལགས་ཅིག་ལ་བཀའ་འདྲི་ཞུས་བཀའ་འདྲི་ཞུས་དུས་ལ་ཨ་རྒན་ལགས་ག་རེ་གསུང་གི་ལབ་ན་ཁྱེད་རང་ཝ་ར་ཎ་སི་ལ་འགྲོ་ན་ཡག་པོ་ཡོད་རེད་ཨ་འདི་འདྲ་ཞིག་ཏུ་ང་རང་སྤྱིར་བཏང་འཛིན་གྲྭ་བརྒྱད་པ་ཐོན་ནས་དགུ་པའི་སྐབས་སུ་ཐེངས་མ་གཅིག་ང་རང་ཝ་ར་ཎ་སི་ལ་འགྲོ་ཡོད་ར་ཡིན་ནའི་སྐབས་དེ་དུས་ང་རང་ཚུད་རྒྱུགས་སྐབས་སུ་ཚུད་མ་སོང་ཡང་ང་ཐེངས་མ་གཉིས་པ་ད་ང་རང་སེམས་ཤུགས་མ་ཆག་བྱས་ཐེངས་མ་གཉིས་པ་ང་རང་འགྲོ་ཡོད་ར་ཐེངས་མ་དང་པོ་སྐབས་སུ་ང་ཡག་པོ་སྦྱངས་མེད་ང་རང་ཕལ་ཆེར་ལ་བསླབ་གཞི་ག་ཡིག་ཚད་ལ་ད་ག་རེ་ག་རེ་སླེབས་ཡོད་ཡོད་ཧ་གོ་མེད། རེད་བ། སྔོན་དུ་སྐབས་སུ་ཐེངས་མ་དང་པོ་དེར་ང་ཡིག་ཚད་འཕྲོད་མ་སོང། ཨཱ་ནི་ཐེངས་མ་གཉིས་པ་དེ་ལ་ཨཱ་ང་ལ་ཡིག་ཚད་འཕྲོད་བྱས། ཨཱ་ནི་ད་ད་ལྟ་ཨེ་འདྲ་འདྲ་པོ་རེད། སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ད་ལྟའི་ཆར་མི་འབོར་འཕེལ་འགྲིབ་ཀྱིས། སློབ་གྲྭ་ཁག་ཏུ་སློབ་མ་ཉུང་བའི་དཀའ་ངལ་འོག་སློབ་གྲྭ་ཁག་ཉུང་འཕྲི་བྱེད་དགོས་པའི་གནས་སྟངས་ཆགས་ཡོད་པ་དང། དེ་བཞིན་མི་མང་མང་པོ་ཞིག་སོ་སོ་དང་སོ་སོའི་བུ་ཕྲུག་ཚོའི་མི་ཚེའི་མདུན་ལམ་གྱི་ཆེད་དུ། ཡུལ་ལུང་གཞན་དང་གཞན་དུ་གནས་སྤོས་ཀྱིས་རྒྱ་བལ་འབྲུག་སོགས་ན་བོད་པའི་མི་འབོར་ཉུང་ཉུང་ཆགས་ཡོད་པ་དང། ལྷག་པར་དུ་གནས་ཡུལ་རྒྱ་གར་ནང་ཟས་གོས་གནས་མལ་གྱི་གོང་ཐང་འཕར་བཞིན་པའི་སྐབས་འདིར། ད་བར་ཕུགས་བསམ་དང་སྤྱི་སེམས་ཀྱིས་ཕྱུག་པའི་དགེ་རྒན་རྣམས་ལ་ཕྱི་ནང་གི་མཐུན་རྐྱེན་སོགས་གང་ས་ཅི་ཐད་ནས་བདག་པོ་རྒྱག་དགོས་པའི་དུས་ལ་སླེབས་འདུག་ཅེས་མི་མང་མང་པོ་ཞིག་གིས་བསམ་ཚུལ་ཤོད་བཞིན་འདུག་ལྡེ་ར་ལྡུན་བདེ་གཤེགས་ལི་ནས་ཨེ་ཤེ་ཡ་ར་བ་དངུལ་ཕྲན་ཁང་གི་གསར་འགོད་པ་བློ་བཟང་ནས།